བསོད་ནམས་སྟོབས་རྒྱལ་ལགས་བཅར་བསྡད་ཡོད། བསོད་ནམས་སྟོབས་རྒྱལ་ལ་ཡང་ཁོ་རང་ལ་ཡང་ཆ་མཚོན་པ་ཡིན་ན། ཅིག་མ་སུ་རི་བོད་ཁྱིམ་ནས་སློབ་ཐོན། སློབ་ཐོན། གནང་བྱས་དེའི་རྗེས་ལ་ཡང། ཅིག། Chandigarh ནས། ཅིག Diploma ཟེར་ར་ད་ང་ཚོའི་དམིགས་བསལ་གྱི་ལག་ཁྱེར། ད་ལྟ་དེ Bakery སྒང་ལ་ཡང་ཐོན། དེའི་རྗེས་ལ་ཡང་གང་ལྟར། ཅིག། མགྲོན་ཁང། དེ་གའི་ནང་ལོགས་ལ་ཡང་ཅིག། འཛིན་སྐྱོང་གནང་སྟངས་འདི་གའི་སྒང་ལ་སློབ་སྦྱོང་བྱས། ཨ་འདིའི་རྗེས་ལ་ཡ་ད་ཅི་ནའི་ལ་ཡ་ནི་ཅིག། ཅི་ནའི་ལ་ཡ་ད་ཅིག་མགྲོན་ཁང། སྐར་མ་གསུམ་ཡོད་པའི་གི་མགྲོན་ཁང་འདི་གའི་ནང་ལོགས་ལ་ཡ། ལས་ཀ་གནང་བྱས་ནས་ད་ལྟའི་ཆ་ལ་ཡ་ཨ་ཅིག་མོན་གྷོད་ལ་ཡ། ཨ་ནི་ས་གནས་གཞིས་ཆགས་ལ་ཡ་ཨ་ནི་ཁོ་རང་གི་ཅིག Brothers Cafe ལ་ཡ་ཅིག་འགོ་འཛུགས་གནང་བཞག་ད་ལྟའི་ཆ་ལ་ཡ། མ་ཟད་པའི་ཨ་ནི་ཅིག་ཉེ་བའི་ཆར་ལ་ཡ། ཨ་ཅིག་དབུས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་གི་ན་གཞོན་རོགས་སྐྱོར་ཚན་པའི་གི་གཟེངས་རྟགས་ཅིག།

བྱས་ཙང་དེ་རིང་གི་ང་ཚོ་བོད་མིའི་མདུན་ལམ་སློབ་སྟོན་ཁང་གི་ལས་གཞི་འདི་ན་གཞོན་སེམས་འགུལ་ལེ་ཚན་ལགས་ར་ང་རང་ཚོ་བོད་པའི་གི་གཞོན་སྐྱེས་ཁོང་ཚོ་ལ་ཡ་གཅིག་སེམས་འགུལ་ཅིག་ཐེབས་ན་བསམ་པའི་བཟོ་འདྲ་དེ་གི་ཐོག་ལ་ཡ་ད་བསོད་ནམས་སྟོབས་རྒྱལ་ལགས་ཀྱིས་ཅིག་མི་ཚེའི་བརྒྱུད་རིམ་རེད་སྐུ་ལས་ག་འདྲེ་བསྐྱོན་གནང་ཤག་ཅིག་དཀའ་ངལ་ལ་གདོང་ལེན་ག་འདྲེ་བྱས་ཤག་ཅིག་མ་ཟད་པའི་ང་རང་ཚོ་བོད་པའི་གཞོན་སྐྱེས་ནང་ལོགས་ལ་ཡང་ཁྱེད་རང་ནང་བཞིན་གྱི་ལམ་ཀ་དེ་འདྲེ་ལ་ཡ་སླེབས་པ་སླེབས་ཡ་གི་འདོད་པ་ཡོད་པ་ཡིན་ན་ནི་ལམ་ཀ་ག་འདྲེ་ཅིག་ཟིན་དགོས་ཀྱི་འདུག་དེ་གའི་གི་ཐོག་ལ་ཡ་གོ་རྟོགས་སྤེལ་གྱི་ལས་གཞི་ཅིག་ཆགས་བསྡད་ཡོད། ལགས་སོ། ཐོག་མ་དེ་བསོད་ནམས་སྟོབས་རྒྱལ་ལགས་ཁྱེད་རང་གིས་ད་ཅིག་ག་ལབ་དགོས་རེད། ང་ཚོ་དུས་རྒྱུན་ནས་ཅིག་དེ་ནང་ལོགས་ཁྱེད་རང་གིས་ད་ཅིག Profession ལགས་ར་ཆེད་ལས་དེ་དམིགས་བསལ་ཅིག་རེད་བཞག་ཨ་ནི་སྐུ་ལས་དམིགས་བསལ་ཅིག་སྐྱོན་ཡིན་ཕྱིན་ད་ལྟ་ག་ལ་གང་འཚམ་སླེབས་བསྡད་བཞག་མ་ཟད་པའི་ཉེ་བའི་ཆར་ལ་ཡང་ཅིག་ཅིག། ན་གཞོན་རོགས་སྐྱོར་ཚན་པའི་གི་ཨ་ནི་ཅིག་གཟེངས་རྟགས་ཅིག་ཁྱེད་རང་ལ་ཡ་ཐོབ་གནང་བཞག་ར་བྱས་ཙང་ཁྱེད་རང་གིས་ཐོག་མ་དེ་ཁྱེད་རང་གིས་ཨ་ནི་ཅིག་ངོ་སྤྲོད་གང་ཅིག་གྲ་རྒྱས་པོ་ཅིག

ད་སློབ་སྦྱོང་བྱས་དེ་ཐོན་ཚར་བའི་རྗེས་ལ་ནི BSc ལ་ནི Degree གྱི་ལོ་གསུམ་ཞིག་ཡོད་རེད་ད་དེ་འདྲའི Hotel Management ལགས་ར། ད་དེ་ནི་སོ་སོས་ཀྱི་བྱས་ད་དེ་ཚང་མ་རྒྱ་གཞུང་གིས་བྱས་ད་དེ་ཐོན་ཚར་བའི་རྗེས་ལ་ནི་ད་ས་གནས་ད་ད་ལྷོ་ཕྱོགས་ཅི་ནའི་ལབ་ས་དེ་ལ་ནི་ད Hotel ལགས་ར Five Star Hotel ལགས་ར་ད་ང་ཚོས་ནི་སྐར་མ་ལྔ་བྱས་ཡོད་ཀྱི་དེ་ད་མགྲོན་ཁང་དེ་འདྲའི་མང་པོ་ཞིག་ཡོད་རེད་ད་དེ་འདྲའི་ཞིག་ནང་ལ་ནི་གུས་པ་རང་གིས་ལོ་དེ་འདྲའི་ལས་ཀ་བྱེད་ཀྱི་གོ་སྐབས་རག་སོང་ད་དེ་གོ་སྐབས་རག་ད་དེ།

སོ་སོས་ཀྱིས་ཚོང་གསར་པ་ཅིག་འགོ་བཙུགས་ཏེ་ངས་དམིགས་བསལ་གྱིས་ང་རང་བོད་པའི་གཞོན་སྐྱེས་ཀྱི་ཨ་ཅིག་མིག་དཔེ་ལྟ་འོས་པ་ཅིག་རེད་བསམ་གི་འདུག་ར་ལགས་སོ་ཨ་ནི། ལགས་སོ་ཨ་ནི་བསོད་ནམས་སྟོབས་རྒྱལ་ལགས། བསོད་ནམས་སྟོབས་རྒྱལ་ལགས་ངས་བཀའ་འདྲི་ཞུ་ཡ་གཅིག་ག་རེ་ཆགས་འདུག་ལབ་ན་ར། ད་ཁྱེད་རང་གིས་ཆེད་ལས་འདི་ཅིག་ག་ལབ་དགོས་རེད་ད་ངར་སེ་ལ་བོ་ར་ང་རང་ཚོ་གི Bakery and Confectionery འདི་སྒང་ལ་ཁྱེད་རང་གིས་ཆེད་ལས་འདི་ཡོད་དུས་ཐོག་མ་ཁྱེད་རང་ཅིག་ཆེད་ལས་འདི་བྱེད་དགོས་བསམ་པའི་གི་བསམ་བློ་ཟེར་བོ་ར་ད་དོ་སྣང་ཟེར་བོ་ར་འདི་ཐོག་མ་ག་འདྲེ་སླེབས་ཡིན་ན་ལབ་ཡ་བཟོ་འདྲ་ཅིག་ག་འདྲའི་ལས་ཡོད་ན་ཡང་ཅིག་འདི་ལ་ཡ་བསམ་བློ་ལས་བཅུག་མཁན་ཡང་ཅིག་ཁྱེད་རང་ལ་ཡ་རྒྱབ་ལ་ཡ་ཅིག་ཡོད་ན་ལན་འདི་དྲི་བ་ཅིག་ཞུ་འདོད་བྱུང་སོང། ལགས་སོ་ལགས་ད་ཐུགས་རྗེ་གནང་དྲི་བ་འདི་གནང་བ་ལ་དོགས་གྱིས་ལ། ད་གུས་པ་ཡིས་ག་རེ་ཞུ་འདོད་དེ་ལ་ད་སྤྱིར་བཏང་གིས་ང་ལ་རྒྱབ་སྐྱོར་ལན་འདི་འདྲའི་ཕྱི་འདི་ཕྱི་འོ་རེ་ལན་ངས་ད་སྤྱིར་བཏང་གིས་དེ་འདྲའི་དམིགས་བསལ་གྱིས་ང་ར་དེ་འདྲ་གས་མེད། ལགས་སོ། ད་བྱུང་འདི་ནི་ཚོས་བོད་ནས་ད་ལས་ཤག་འཛིན་གྲྭ།

བསླབ་བྱ་རྒྱག་མཁན་མི་འདུག་ལམ་སྟོན་བྱེད་མཁན་མི་འདུག་དེ་འདྲས་བྱེད་ནས་ཅིག་ཕ་མ་སྤུན་མཆེད་བོད་ལ་བཞག་བྱེད་འདི་འདྲས་མི་འདུག་བྱེད་ནས་མང་པོ་ཅིག་རྣ་བ་ཡང་བྱེད་ནས་ཅིག་ཉི་མ་གང་འཁྱོལ་བྱེད་ནས་དེ་དེ་ཡིན་མང་པོ་ཞེ་དྲག་ཡོད་རེད་ཁོང་ཚོ་དེ་གས་ལ་ཡང་ཅིག་ཁྱེད་རང་གི་མིག་དཔེ་བཟང་པོ་ཅིག་སྟོན་ཐུབ་རེད་བསམ་གོ་དེང་ཉིད་འདི་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ལ་ནས་ཞུ་གི་ཡོད། ནས་ད་ངས་དྲི་བ་གཅིག་ག་རེ་ཆགས་སོང་ཞུས་པ་ཡིན་ན་ར། དྲི་བ་གཅིག་ག་རེ་ཆགས་ད་ཁྱེད་རང་གི་ད་ལྟ་མོན་གོར་ས་གནས་ལ་ཡང་ཅིག་གཞིས་གྲོང་གསུམ་པའི་ནང་ལོགས་ལ་ཡང་ཁྱེད་རང་གི་ཇ་གསོལ་ཁང་ཟེར་བ་རེད་ད་ཅིག་ཀ་ལོ་ངར་སེ་ད་དེ་འདྲས་ཀྱི་ཀེ་ཧྥེ་དེ་འདྲས་ཅིག་འགོ་བཙུགས་གནང་ཞེ་རག

བྱས་ཙང་འགྲོ་སོང་གི་ཆ་ནས་ཁག་པོ་ཡོད་རེད་ཡིན་ནའི་ཅིག་བསམ་བློ་ཁྱེད་རང་གི་ཆ་ནས་ཡང་ཅིག་བརྟན་པོ་ཞུ་དགོས་ཀྱི་ཡོད་རེད་བྱས་ཙང་དེ་འདྲས་ཀྱི་ཐོག་ལ་ཡང་ཁྱེད་རང་དཀའ་ངལ་དེ་འདྲས་ཅིག་འཕྲད་ཡོད་ན་དཀའ་ངལ་དེ་འདྲས་ཅིག་འཕྲད་ཡོད་པ་ཡིན་ན་ཅིག་དཀའ་ངལ་དེ་ཁྱེད་རང་གིས་ཡང་ཅིག་གདོང་ལེན་ག་འདྲས་བྱས་ཡིན་ན་ལས་སྐོར་དེ་མདོར་བསྡུས་ཅིག་དམངས་ལ་ཡང་གསུངས་པ་ཡིན་ན་ཁེ་ཕན་ཞིག་ཡོད་ས་རེད་བསམ་གྱི་འདུག་ལགས་སོ། ལགས་སོ། རེད་རེད་ད་དེ་དངོས་གནས་གལ་ཆེན་པོ་ཞེ་དྲག་རེད། ཐུགས་རྗེ་གནང་ཨ་ནི་དྲི་བ་དེ་འདྲས་བཏང་བ་ལ།

ང་ཚོས་དབྱིན་ཇི་དུ་ཞུ་ན equipments ཞུ་རེད་བ། ད་དེ་ལ་ལག་ཆ་མང་པོ་ཞིག་ཞུ་དགོས་ཡོད་རེད་ད། ད་དེ་ནང་བཞིན cake བཟོ་ས་ཡོད་ན oven ལ་བོར oven དེ་དགོས་ཡོད་རེད dough mixer ལབ་ནས་ཨ་ཊ་རྫི་ས་ད་དེ་འདྲས་ཀྱི་གློག་ཆས་དགོས་ཡོད་རེད་དེ་ནང་བཞིན་གི་ནི maida ནི maida ནམ་རྒྱུན་ང་ཚོ་གི་ནང་ལ་ཟས་དེ་ཚོ་མ་རེད་རེད་བ། ད་དེ་ནི་ཨནི་བྱེ་མ་ཀ་ར་དེ་ནི་བྱེ་མ་ཀ་ར་དེ་ནམ་རྒྱུན་ང་ཚོ་ནང་ལ་བེད་སྤྱོད་བྱེད་ད་ཡོད་དེ་འདྲས་ཞིག་མ་རེད་རེད་བ། ད་དེ་སོགས་ཀྱི་ཨནི་དེ་འདྲས་ཅིག་ད་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དེ་གི།

ཐབས་ཤེས་ག་འདྲས་བྱེད་འོ་ད་དེ་འདྲས་ཅིག་ལས་ཐབས་ཤེས་བཏང་ནས་ད་སྤྱིར་བཏང་དཀའ་ངལ་མང་པོ་ཞིག་ཡོད་རེད་ད་སོ་སོ་གིས་ད་དེ་དེ་ལས་ནས་བཙུགས་ནས་ད་རྒྱུ་ཆ་ཡག་པོ་ཞུས་ཏེ་རྒྱུ་ཆ་དེའི་དཔེ་ལེགས་ཀྱིས་ཡང་གོང་ངོས་ཀྱི་རྒྱབ་གོ་དེ་གོང་དེ་ཡང་འོ་ཙམ་ཆེན་པོ་ཞིག་ད་ང་ཚོ་གི་རྒྱ་སེ་དཔེ་ལེགས་ཀྱི་རྒྱབ་ན་ཡང་དཔོན་པོ་དེ་ལན་པོ་མེད་ཀྱི་ཡང་རྐྱེན་གྱིས་ཁོར་ཡུག་གི་གནས་སྟངས་ཀྱི་ཆ་ནས་བྱས་ཙང་གི་བདེ་འཇགས་ཀྱི་གནས་སྟངས་མང་པོ་ཞིག་ལ་བལྟས་ནས་གུས་པས་ཀྱི་ད་སྤྱིར་བཏང་གི་ཅ་ལག་མངགས་ཡག་དེ་ཟེར་བས་ཡིན་ན་ཕྱི་ལོགས་ནས་དཔེ་དག་པོ་ཅིག་བཟོས་ནས་ཡང

བདེ་རོགས་ད་ནི་ཞིག་འདི་འདྲའི་མང་པོ་ཞིག་གིས་ད་རྐྱེན་ལ་བརྟེན་ནས་ང་ལ་རོགས་པ་བྱེད་ཅིག་ད་འདི་འདྲའི་གིས་ང་ཚོ་ནུས་ཤུགས་སྐྱེད་གི་ཨ་སེམས་ཤུགས་རྒྱབ་འདི་འདྲའི་ཞིག་གུས་པ་ལ་ཨེ་ནི་བྱ་དགའ་འདི་ཨེ་ནི་ནང་སྲིད་ལས་ཁུངས་ཀྱིས་ད་དགུ་པའི་ཚེས་གཉིས་དམངས་གཙོ་ཉིན་མོ་འདི་ལ་གུས་པ་ལ་ཨེ་འདི་འདྲའི་ཞིག་མ་ལ་གསོལ་རས་གནང་ཟེར་རོགས་ཨང་འདི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་རོགས་ད་འདི་ཚོའི་རྒྱབ་སྐྱོར་བྱེད་མཁན་འདི་རེད་ད་འདི་གུས་པ་འདི་གསོལ་རས་རག་དུས་ད་དངོས་གནས་བོ་རག་གི། དགའ་པོ་ཞེ་དྲག་བྱུང། ད་སྔོན་མ་ནས་ག་འདྲས་ཤིག་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ལས་ད་ག་འདྲས་ཤིག་ལ་འོག་ལ་ན་ད Professional ལ་འོག་ལ་ད་སོ་སོ་གི་སྤྱིར་བཏང་སྤྱི་ཚོགས་ཀྱི་མི་མང་སྤྱི་ཚོགས་ཀྱི་ད་བསམ་བློ་འཁྱེར་སྟངས་རེད་ད་འདི་འདྲས་ཤིག་ལ་ག་འདྲས་ཡོད་རེད་ཞུ་ཡོད་ན་ད་ཨེམ་ཆི་འགྲོ་ཡང་ན་ཨེམ་ཆི་ཆེན་པོ་བྱེད་དགོས་ཡང་མིན་ན་གཅིག Engineering འགྲོ་བྱེད་དགོས་ཡང་ན་དགེ་རྒན་བྱེད་དགོས་ཡང་ན Nurse བྱེད་དགོས་ད་འདི་འདྲས་ཀྱི་ལས་དམིགས་ཡུལ་མེད་པ་ཅིག་གི་ངོས་འཛིན་ད་རྒྱུ་འབྲས་ཞིག་འགྲོ་སྟངས་འདྲ་ཞིག་ཡོད་རེད་ད།

དེ་འདྲའི་ཞིག་ང་ལ་རྟགས་མ་གདགས་སུ་མ་སོང་ན་གནང་འོང་དུས་གསོལ་རས་དེ་ཕུལ་འདུག་ད་ང་རང་གིས་མ་འོངས་པར་ལ་དེ་འདྲའི་གི་ལམ་ལ་འགྲོ་ཉན་ཕྲུ་གུ་ཡོད་ན་རེ་ད་དེ་འདྲའི་གི་དེའི་ཐོག་ལ་ཡང་འགྲོ་ལང་གི་ཅིག་དཀའ་ངལ་འཕྲད་ཡོད་ན་དེ་འདྲའི་གི་དཔེ་དེ་གུས་པ་ལ་ཅིག་མ་ད་གདགས་དུ་མ་སོང་ན་བཀྲེས་སོང་བསམ་ཡང་ད་དེ་འདྲའི་གི་དངོས་གནས་གི་དེ་འདྲའི་གི་ལས་གཞི་དང་དེ་རིགས་འདི་ན་ཞིག་གི་སློབ་སྦྱོང་ཅིག་བྱེད་པ་ཡིན་ན་ཨོ་ད་དེ་ལ་དངོས་གནས་མཐོང་དང་ཆེ་མཐོང་ཞིག་འདུག་བསམ་ཚེ་བོད་གཞུང་ནས་དེ་འདྲའི་ཅིག་མ་གནང་སོང་བསམ་ཙང་གི་དངོས་གནས་གོ་སྐབས་བཟང་པོ་དེ་ཐོབ་སོང་ལགས།

ད་བྱས་བཞག་ཁྱོད་ཀྱིས་ལེགས་དུ་ཟེར་ཕུལ་བས་ན་མཐོང་དུ་མ་འདི་འདྲ་ཞིག་གསོལ་རས་གནང་བ་དང་ཨ་འདི་འདྲས་ཀྱི་དངོས་གནས་གོ་སྐབས་བཟང་པོ་ཞིག་དང་སོ་སོའི་དཔེ་འོས་པ་ཞིག་ཡང་ངོས་འཛིན་གྱི་འདུག་བས་ན་མ་གཞོན་སྐྱེས་རྣམས་ལ་འདི་འདྲ་ཞིག་མ་ཞུ་གི་ཡིན་ལགས། ལགས་སོ་ད་ལྟ་དེ་སྤྱི་དང་ང་རང་གིས་སྒེར་གྱི་ཚོར་བ་ཞུས་པ་ཡིན་ན་ར་ང་རང་སྒེར་ལ་ཡིན་ནའང་ད་ཁྱེད་རང་ལ་ད་གཟེངས་རྟགས་དེ་ཐོབ་རེ་ཐོབ་པ་དེ་དངོས་གནས་འོས་པ་རེད་ཤག་ལ་ཡ་ཆོས་ར་ང་རང་ཚོ་བོད་པ་གཞོན་སྐྱེས་ནང་ལོགས་ནས་ཅིག་དམིགས་བསལ་གྱི་དེ་འདྲའི་བྱས་རྗེས་དེ་དངོས་གནས་ཧང་སང་ཡ་རེད་ཤག་འདི་གཟེངས་རྟགས་ཐོབ་འོས་པ་ཅིག་རེད་ཟེར་ལ་མི་ངན་འདིས་ཁྱེད་རང་ལ་ཡང་འདི་ད་ལྟ་བསྔགས་བརྗོད་ཞུ་གི་ཡོད་ཨ་ནི། ལགས་སོ་ད་འདི་ཞོར་ལ་ཡང་ཡང་ཅིག་ནང་ལོགས་ལ་ད་ལྟ་འདི་གཟིགས་སྡོད་མཁན་འདི་གི་ཡང་དྲི་བ་ཡོད་པ་ཡིན་ན་འདི་བ་ལ་ཡང་ནི་དྲི་བ་འཁོད་པ་ཡིན་ན་དྲི་བ་ཅིག་རན་པ་དང་དེ་འདྲས་ཡོད་པ་ཡིན་ན་ཨ་ནི་ང་ཚོས་དྲི་བ་ཡར་ལེན་གྱི་ཡིན་ལབ་ནི་ཞུ་གི་ཡོད་ལགས་སོ་ཨ་ནི་བསོད་ནམས་སྟོབས་རྒྱལ་ལགས་ད་ངེད་ཀྱི་དྲི་བ་ཐ་མ་འདྲ་པོ་ཅིག་ཆག་གི་འདུག་དྲི་བ་དེ་ག་རེ་ཞུས་པ་ཡིན་ན་ར་དྲི་བ་ལབ་ན་ད་བཀའ་འདྲི་ཞུས་ལམ་སྟོན་ཟེར་བ་ར་ད་བཀའ་འདྲི་ཞུས་དེ་ང་རང་ཚོ་བོད་པའི་གཞོན་སྐྱེས་ནང་ལོགས་ལ་ཡང་ཁྱེད་རང་ནང་བཞིན་གྱི་ཅིག་མངར་ཟས་དང་འདི་གི་ཐོག་ལ་ཡང་ཅིག་ཆེད་ལས་དེ་ཁྱེད་རང་ནང་བཞིན་གྱི་ཆེད་ལས་དེའི་ཐོག་ལ་ཡང་བསམ་བློ་ཡོད་དེ་པ

ང་རང་ཚོ་འཛིན་གྲྭ་འདི་བཅུ་གཉིས་རེད་ད་འདིའི་སྐབས་སུ་ད་ལམ་སྟོན་བྱེད་ཉན་གྱི་དགེ་རྒན་རེད་ད་ད་ནང་བཞིན་གྱི་ད་ད་ད་ནང་བཞིན་གྱི་ང་ཚོ་གི social གི་གི་དྲ་རྒྱ་འདི་འདྲའི་མཐུན་རྐྱེན་བཟང་པོ་ཞིག་ད་ཡོད་མ་རེད་ལ། འདི་མེད་པའི་རྐྱེན་གྱིས་ད་སོ་སོ་གི་ང་གུས་པ་ཡིན་ན་སྔོན་མ་ད་ཧོ་འདི་ད་འདི་འདྲའི hotel management ནང་ཟས་རིགས་དེ་འདྲ་བྱས་ང་འགྲོ་གི་ཡིན་ལབ་དུས་ད་ཁག་པོ་ཞེ་དྲག་ཡོད་རེད་ག་ཅི་ལབ་ན quota ཟེར་ད་འདི་འདྲའི་ཞེ་ཅིག་འདི་ཡི་ཧ་གོ་ཉན་ནི་ཞེ་ཅིག་ཡོད་མ་རེད། བྱས་ཙང་ཧ་གོ་ཉན་ཞེ་ཅིག་མེད་དུས་ད་སོ་སོ་རང་གིས་རྒྱུན་ཐུབ་སོ་སོའི་རང་དཀའ་ལས་བརྒྱབ་ནས་ཡར་མར་འགྲོ་ཐུབ་པ་ཡིན་ན་ད་སོ་སོའི་གིས་རྒྱུན་པར་མ་ཞེན་པ་སོ་སོའི་གིས་ལམ་སྟོན་བྱེད་ཉན་ད་ཡོད་རེད་ད་དེ་དུས་ལམ་སྟོན་བྱེད་ཉན་ཡིན་ན་ད་སོ་སོའི་བོད་པ་སྤྱི་ཚོགས་ནང་ནས་སེ་ལ་ཀུའི་ལ་ཡ་དེ་འདྲས་ཡོད་རེད་ད་དེ་འདྲས་འགྲོ་ན་ཡག་གི་རེད་ད་རྒྱ་སྤྱི་ཚོགས་ནང་ལ་འགྲོ་ན་ཁག་པོ་ཡོད་རེད་ད་ནི་བོད་པ་མང་པོ་ཞིག་འགྲོ་རེད་ངོ་མ་ཚོད་མ་རེད་ད་ཡིག་ཚད་བཏང་དགོས་རེད་ད་སྤྱི་བཏང་གིས་དེ་འདྲས་ཅིག་སྐད་ཆ་མང་པོ་ཞིག་ཡོང་བསྡད་ཡོད་རེད།

ད་ཡིག་ཚད་དེ་ག་རེ་ལབ་ན Entrance Test དེ་བཏང་དགོས་དུས་ཡིག་ཚད་དེ་ཚུད་ཡ་ལ་ཡིག་ཚད་དེ་འཛིན་གྲྭ་དང་དང་པོའི་ཟླ་ཤོད་འཛིན་གྲྭ་བཅུ་གཉིས་ཀྱི་སྔོན་དུ་ཁོ་ཚོས་ང་མ་དྲག་རྒྱ་རེད་དེ་འདྲའི་ལབ་སྐྲག་ཡོང་གི་ཡོད་རེད། ལགས་སོ་ལགས་སོ། ད་དེ་དུས་ང་ཚོ་ཧ་མ་གོ་བས་ན་ད་དེའི་རིང་གི་ཡིག་ཚད་དེ་བཏང་མ་རེད་ཨ་ནི་ཡང་མགོ་ནས་དེ་འདྲའི་འཛུལ་ཡ་དེ་འདྲ་ཡོད་མ་རེད་ཨ་སྤྱིར་བཏང་བོད་པ་གིས་འོང་དེ་འཐུས་ཤོར་འགྲོ་གི་འདུག་བསམ་གི་འདུག་བ་ང་རང་གིས་ད་བསམ་ཚུལ་ཞུས་ན། ད་འདི་དུས་ང་ཚོས་ནས་ང་ར་གི་འདི་རང་གི་ཟླ་བ་གཅིག་རིང་དཀའ་ལས་བྱས་འདི་དཀའ་ལས་དེ་དཀའ་ལས་རྒྱབ་མེད་ན་ང་ར་གི་འདིའི་ཐུགས་ཤུགས་ཤོར་ཡོད་གལ་ཆེ་འོང་འདི་གི་ཡིག་ཚད་དེ་བཏང་བ་རང་ཁོ་ཚོའི་མགོ་ནས་འདི་འདྲའི་དཔེ་ཤ་དེ་དང་འདི་འདྲའི་རྫུ་ཡ་དེ་འདྲ་བཅད་ཡོད་མ་རེད། འོ་ལགས་སོ། ད་རྒྱ་གཞུང་གིས་འོང་འདིའི་ནང་ལ་ཀོ་ལེཇ་འདིའི་ནང་ལ་འཛུལ་ཐུབ་བ་ཡོད་ན་ནན་ལྟ་སོ་ག་རེ་ཡོད་ལབ་ན་ད་མང་པོ་སོ་སོའི་ཀྱི་ལས་ཀ་བྱེད་ན་རེད་ད་བྱེད་སྟངས་ཀྱི་ཐོན་དངོས་ན་རེད་ཐོ་རྒྱ་ཡོད་ན་ཐོ་ཆེ་ཡོད་རེད།

འཛིན་གྲྭ་བརྒྱད་པ་དགུ་པ་བཅུ་པ་དུ་བ་ནི་དམིགས་ཡུལ་ཡོད་ན་སོ་སོའི་གི་དཔེ་ཤ་དེ་ག་ཚོད་ཟོས་སར་དེའི་གི་དེ་ལ་དཔེར་སོ་སོའི་གི་ཅིག་གསོག་གི་གསོག་གི་ཕྱིན་པ་ཡིན་ན་ཡར་སླེབས་ན་དཀའ་ངལ་འཕྲད་གི་གསུང་མི་འདུག་རོ། ཨ་དེ་ག་འདྲས་ལ་ད་དཔེ་ཤ་ཤ་རུ་སོ་སོ་དེའི་སྐོར་དེ་ག་འདྲས་ལ་འཛིན་གྲྭ་བཅུ་པ་རྗེས་ལ་བྱས་རེད་བཅུ་གཉིས་བྱས་ནས་རྗེས་ལ་བྱས་ཡོད་ར། ཨ་འཛིན་གྲྭ་བཅུ་པ་རྗེས་རྗེས་ལ་བྱས་དེ་ག་རེ་ལབ་ན་འདི་པློ་མར་རོ་འདི་པློ་མ་དེ་ལ་དཔེ་ཤ་དེ་ད་ལོ་གཅིག་ལ་ག་ཚོད་ཟེར་དྲན་ལ་ལོ་གཅིག་ལ་སྟོང་ཕྲག་བདུན་བཞི་ཟུན་དུ་འཇུག་མ་རེད།

འདི་བོད་པའི་སྤྱི་ཚོགས་ནང་ལ་ལ་དེ་འདྲས་ཀྱི་དངོས་གནས་ཀྱི་འབད་རྩོལ་ཞིག་ད་ལྟ་རྒྱབ་བསྡད་ཡོད་ཤུགས་རྒྱག་ཡོད་མ་འོངས་པར་འདི་ལས་ཤུགས་ཆེ་རྒྱག་ཡག་གི་ད་རང་གི་ནུས་པ་ཞིག་ཡོད་རེད་བ། ལགས་ལགས། ད་དེ་ཙམ་མ་ཡིན་པར་ནི་མ་འོངས་པ་ན་ད་བོད་པའི་གི་ད་དེ་ང་ཚོས་ན་ག་ལ་བོར་ད་བོད་ཤིང་ལ་བོར་ད་ག་ལ་ན་ད་ཕྱི་རྒྱལ་ཁབ་གཞན་པ་གི་ད་ང་ཟས་རིགས་ད་ང་ཚོའི་བོད་པ་གི་ཐུན་མོང་མ་ཡིན་པའི་གི་དེ་ལ་ཅིག་སྦྱོར་རྩིས་རྒྱག་ན་དཔེ་བཞག་ན་ང་ད་ད་ཁུ་ར་ལབ་པ་རེད་ད་ཀེག་ལ་ཁུ་ར་ལོས་ད་སུ་དེ་ཁུ་ར་ཚོ་ལ་བཀྲ་ལོས་སུ་ཤིས་ཁུ་ར། སྟབས་རྒྱལ་ད་ནི་བོད་པའི་ཐུན་མོང་མ་ཡིན་པའི་ཐུན་གོ་སྤུ་ཞེས

འདི་འདྲའི་གཅིག་ལ་དམིགས་ཡུལ་འདི། ད་འདི་དམིགས་ཡུལ་འདི་འབྲི་བའི་ཚུལ་ནི་འདི་ལ་སོ་སོ་སོ་སོའི་ཀྱི་ཡིད་ཆེས་ཅིག་ཨ་ངས་བྱེད་ཐུབ་རེད་ཨ་ངས་བྱེད་ཡིན་ད་བསམ་པའི་བློ་ཞིག་ཁྱེར། དེ་འདི་བྱས་པ་ཡིན་ན་ད་དེ་ལ་ཡར་རྒྱས་བཏང་ཐབས་ཀྱི་ག་རེ་བྱེད་དགོས་འདུག་ད་འདི་ཉི་མ་ཉི་མ་སོ་སོའི་ཀྱི་ཨོ་ཁེ་ང་འདི་ལ་སོ་སོ་ལ་དོ་སྣང་ཡོད་ཡིད་ཆེས་ཡོད་དེ་ཡོད་པ་ན་འདི་ལས་ཀ་འདི་ལ་སོ་སོའི་ཀྱི་དོ་སྣང་ཤུགས་སྤྲད་ན་ད་འདི་གོང་ད་ཚེས་ཉེ་ཡོད་ན་འོ་ད་ང་ལས་ཀ་འདི་འདི་འདྲའི་ཞིག་ཡོད་ས་རེད་ཨ་འདི་འདྲའི་ཞིག་ཡོད་ས་དམིགས་ཡུལ་གྱི་སླད་འོས་ན་ར་དབྱིངས་འདི་ཞུགས་པ་ཡིན་ན།

ད། གཙོ་བོ་གཅིག་ག་རེ་ཆགས་འདུག་ལབ་ན་ད་ཕ་མ་རེད་དགེ་རྒན་རེད་ད་འདི་ཚོས་གི། ད་ཆུང་དུས་ནས་ད་ཕྲུ་གུ་སྨྱོན་པོས་སོ་སོས་གི་འདི་བྱེད་དགོས་ཀྱི་རེད་ད་ང་ཚོས་ལམ་སྟོན་གནང་དགོས་གི་རེད་ལམ་སྟོན་གནང་ཡང་ད་འདི་འདྲའི་མང་པོ་ཞུ་དུས་ད་སོ་སོའི་གི། སོ་སོ་རང་ཕ་ཕ་མ་ཡིན་ན་རེད་ད་སོ་སོའི་གི་དེ་དགེ་རྒན་ཡིན་ན་རེད་ད་འདི་ཚོས་གི་ག་རེ་ཞུ་རོ་ཞེས་ཞུ་ཡི་ལབ་ན་ཕྲུ་གུ་འདི་ཁོ་རང་ལ་ག་རེ་རེད་དབྱིངས་འདུག། ལགས་ལགས། ཁོ་རང་ལ་ག་རེ་བྱེད་ཀྱི་འདུག། འདི་འདྲའི་ཞིག་གི་ལམ་ཁ་ཐོག་ནས་ཨ་ནི་སློབ་གསོ་ག་འདྲའི་ཞིག་ཕུལ་དགོས་ཀྱི་འདུག་དེར་ལམ་སྟོན་ག་འདྲའི་ཞིག་དགོས་འདི་འདྲའི་ཞིག་གནང་བ་ན་ད་མ་འོངས་པ་ན་ཁོ་རང་གི་འགྲོ་ཡ་ལ་བདེ་བོ་ཞིག་ཆགས་འགྲོ་རེད་བསམ་གི་འདུག་པ།
ད་ང་ཚོའི་སྤྱི་ཚོགས་ནང་ལ་སྔོན་མ་འདྲ་བ་ནས་ག་རེ་ཡིན་ན་ན་ཁོ་ལ་ཞིག་འདོད་པ་མེད་ན་ཡིན་གཅིག་མིན་གཅིག་ས་ཡིན་ད་ཚན་རིག་ནང་བླུག་དགོས་ཡ་ཟེར་བ་ཞིག་ཡིན་གཅིག་མིན་གཅིག་ཁོ་ཞིའུ་ཅིག་འདི་འདྲ་བྱེད་དགོས་ཡ་ཟེར་བ་ངའི་ཕྲུ་གུ་དེ་ཚན་རིག་ནང་ལ་ཡོད་རེད་ཅིག་ལབ་དུས་ཅིག་མིང་འདི་ཅིག་ཚན་རིག་རྫིག་པོ་བྱེད་ཡ་རེད

ཁྱེད་ནོར། དཀའ་ངལ་དེ་འདྲ་རྩ་བ་ཉིད་ནས་འཕྲད་མི་འདུག་རོགས། ད་འདིའི་དཀའ་ངལ་ནི་སོ་སོའི་ཀྱི་ལམ་སྟོན་བྱེད་མཁན་དགེ་རྒན་རྣམ་པ་རེད་ད་ཨ་ནི་ཞིག་གིས་ཕ་མ་སོ་སོ་རང་གི་ཕ་མ་ཡིན་ན་རེད། ཕྲུ་གུ་ལ་ད། སོ་སོའི་ཀྱི་གཞན་པ་ལ་སོ་སོའི་ཀྱི་ཁྱིམ་མཚེས་རེད་ད་ཨ་ནི་སྤྱི་ཚོགས་ཀྱི་དེ་ལ་མ་བལྟ་བ་བྱས་རེད་བ་སོ་སོ་རང་གི་ཕྲུ་གུ་ལ་ག་རེ་དགོས་འདུག་སོ་སོ་རང་གི་ག་རེའི་འཇོན་ཐང་འདུག་ཁོ་ལ་ག་རེའི་འདོད་པ་འདུག་ཁོ་ལ་ག་རེའི་དོ་སྣང་བྱེད་འདུག་ཁོ་རང་ལ་ག་རེ་ཅིག་བྱེད་ཡག་གི་འདོད་པ་ཤུགས་ཆེན་པོ་འདུག་དེ་ལ་ཁོ་རང་གིས་དེ་ལ་ཤུགས་རྒྱབ་དེ་ལ་ལམ་སྟོན་གནང་དེ་ལ་བྱས་པ་ཡིན་ན་རེད་བ།

དབྱིངས་ཞུ་བ་ཞིག་གིས་ལེགས་ཤིག་དེ་སོ་སོའི་སེམས་ལ་སླེབས་ཚར་བ་ཡིན་ན་ད་དེའི་དངོས་གནས་བོར་བ་མ་འོངས་པ་ཐག་ཆོད་རེད་བསམ་གྱི་འདུག་ར་བོད་པའི་གཞོན་སྐྱེས་དངོས་གནས་བོར་ལས་མེད་ད་དེ་ག་ནང་བཞིན་གྱི་སོ་སོ་རང་གི་དེ་འདྲས་སོ་སོ་རང་གི་མི་ཚེ་སོ་སོ་རང་ཕུང་གཉིད་དེ་འདྲས་རྩ་བ་ཉིད་ནས་ལྷག་གི་མ་རེད་ཞུ་ཡག་རེད་བ། ད་དེ་ག་ནས་ཤེས་ལབ་ཡག་དེ་ཚོས་མང་ཆེ་ས་ངའི་ལམ་ཀ། སོ་སོ་གི་ལམ་ཀ་འགྲོ་ས་དེ་ལ་འགྲོ་མ་ཐུབ།

ལགས་སོ་བསོད་ནམས་སྟོབས་རྒྱལ་ལགས་ཀྱིས་ནི་ཅིག། ཁ་ལོ་རེ་ད་སྙིང་གཏམ། ཁ་ཤས་འདི་ནང་ལོགས་ནས་ཅིག་ང་རང་བསམ་བློ་འཁོར་བ་ག་རེ་བྱུང་ཞིག་ལབ་འོས་ནས་ར། ང་ཚོ་བོད་མིའི་མདུན་ལམ་སློབ་སྟོན་ཁང་ནང་ལོགས་ལ་ཡང་ཅིག། ང་རང་ཚོ་བོད་པའི་གཞོན་སྐྱེས་ག་འདྲས་ཅིག་སླེབས་པ་ཡིན་ནའི། ད་ཅིག་ཁ་ལོ་རེ་སོ་སོ་གི་དམིགས་ཡུལ་བརྟན་པོ་མེད་བ་དང་མ་འོངས་པ་ག་རེ་བྱེད་དགོས་ཡོད་མེད་དེ་འདྲའི་སྒང་ལ་བརྟན་པོ་མེད་བ་ག་འདྲས་ཅིག་སླེབས་པ་ཡིན་ནའི། ང་ཚོའི་གི་དང་ཤོས་དེ། ཁ་ལོ་རེ་སོ་སོའི་གི interest ག་རེ་ཞིག་ལབ་ཡ་ཅིག་ར། མ་འོངས་པ་ཕྲུ་གུ་སློབ་ཕྲུག་ཕྲུ་གུ་དེ་ག་རེ་བྱེད་ཐུབ་ས་རེད་ལབ་ཡ་ཅིག་ར། ནི་ཁོ་ལ་ནུས་པ་ག་རེ་འདུག་དེ་གའི་སྒང་ལ་ང་ཚོའི་གིས test བྱེད་དགོས་ད་ཨེ Psychological test ལེགས་ར་སེམས་ཁམས་རིག་པའི་གིས་བརྒྱུད་བྱས་ནས་ད་དེ་ལས test བྱས་བྱས་ནས་ལམ་ཁ་དེ་འདྲའི་ཅིག་བརྒྱུད་བྱས་ནས་འགྲོ་གི་ཡོད་ལབ་ནས་ཞུ་ཡ་ཡིན་མ་ཟད་པའི་ད་ཅིག་ཕ་མ་རེད་ཨ་ནི་ཅིག་དགེ་རྒན་རེད་ལམ་སྟོན་པ་ག་འདྲའི་ཅིག་ཡིན་པ་ཡིན་ནའི་ཅིག། ཕྲུ་གུའི་གིས་ཅིག།

ཨན་མ་ཟད་པའི་ད་ཅིག་ཁ་ལོ་རེ་བསོད་ནམས་སྟོབས་རྒྱལ་ལགས་ཉེ་བའི་ཆར་ལ་ཡང་ཅིག། ན་གཞོན་ག་རེ། ན་གཞོན་རོགས་སྐྱོར་ཚན་པའི་ཁ་ལོར་ད་འདི་གའི་ནང་ལོགས་ལས་ན་གཞོན་ནུས་སྟོབས་གོང་འཕེལ་གྱི་ཨ་ནི་ཅིག་གཟེངས་རྟགས་ཐོབ་པ་དེ་ལ་ཡང་ང་ཚོ་གཞོན་སྐྱེས་ཚང་མའི་ཚབ་ཞུས་བྱས་ནས་ཨ་ནི་ཅིག་དེ་ལ་ཡང་བསྔགས་བརྗོད་ལབ་དགོས་རེད་ད་བསྔགས་བརྗོད་ཡོད། ཨན་མ་ཟད་པའི་ང་ཚོ་བོད་མིའི་མདུན་ལམ་སློབ་སྟོན་ཁང་གི་འབྲེལ་ཡོད་ལས་བྱེད་རེད་དེ་ག་ནང་བཞིན་གྱི་ཅིག་ནང་སྲིད་ཀྱི་ཁྱབ་ཁོངས་ཀྱི་འབྲེལ་ཡོད་ལས་བྱེད་ཚང་མའི་ཚབ་ཞུས་བྱས་ནས་ཡང་ཅིག་བསོད་ནམས་སྟོབས་རྒྱལ་ལགས་ཡང་དེ་རིང་ང་ཚོའི་གི་ཐད་གཏོང་གི་ཞེས་ཞུགས་གནང་བ་དེ་ལ་ཡང་དག་པར་ཐུགས་རྗེ་ཆེ་ལབ་ནས་ཞུ་གི་ཡོད། ལགས་སོ། ལགས་སོ། ཨན་མ་འོངས་པ་ལ་ཡང་ཅིག་བསོད་ནམས་སྟོབས་རྒྱལ་ལགས་ཀྱིས་ཡང་ཅིག་འཆར་གཞི་ཡོད་བ་ནང་བཞིན་གྱི་ཅིག་དམིགས་ཡུལ་ཡོད་བ་ནང་བཞིན་གྱི་ཡང་ཅིག་མུ་མཐུད་ནས་ཤར་བསྐྱོད་བྱེད་ཐུབ་པའི་གྱི་རེ་སྨོན་ཞུ་གི་ཡོད་ལབ་ནས་ཞུ་ཡ་ཡིན་ལགས་སོ་ཐུགས་རྗེ་ཆེ། ཨོའོ་ལགས་སོ་སྟོབས་རྒྱལ་ལགས་ད་དངོས་གནས་འདི་འདྲའི་གི་བོད་པ་ལ་དེ་རིང་གོ་སྐབས་འདི་གནང་བ་ལ་ནི།